བདེ་གི་གུ་ལ་ཆེ་གི་ཧ་གོ་ནི་གི་དན་ལུ་ཆེ་གི་ལ་བ་ཡུལ་མི་གི་རེ་དི་ཨོ་ར་བེ་རུ་དི་ཟུ་མེ་གི་དོ་རུ་ར་ཆེ་གི་ཁ་བྱི་དི་ཏོ་རུ་བྱི་བ་ཅན་ཆེ་གི་ལ་བ་ལུ་ཡུལ་མི་གི་མུ་བ་ལ་ར་བེ་རུ་དི་ཁ་ལ་ཆེ་གི་དི་ཟུ་མེ་གི་ལུ་ཇུ་དི་ཚུ་ཧ་གོ་སུབ་སེ་སུ་ནི་ཨི་ཁ་ཆེ་བ་ར་ང་ཅེ་མི་དི་ཚུ་གི་དོང་ཁལ་མ་ལམ་ཇོ་དི་མེ་མ་ལུ་དི་ཟུ་མེ་ཐག་རིང་ས་ལི་ཨོ་མི་གི་མི་དི་ཚུ་ལ་མེ་མ་ལུ་ཡེ་ནས་ཆི་ན་ར་གོམ་གོམ་ས་ར།

སྨན་མ་ས་དར་མ་ར་ཆས་ཀྱི་ཡ་སྨན་ཁ་ན་སོང་ཡང་ཕྱིས་པ་ཆོས་ཀྱི་དྲུང་ཚོ་ལུ་ཏན་འདི་གི་བའི་ཆ་ར་གི་ཤ་གི་ལུས་འདི་ག་ཏི་སོང་སོགས་ཀྱི་ལས་གཞོམ་ཅི་བེའུ་འག་མ་བེ་ནི་གི་དོན་ལུ་ཆས་ཀྱི་ཡ་དྲུང་ཚོ་ལུ་ཆས་ཀྱི་སྟེང་གོ་དེ་ལས་བེ་ཅམ་ཅི་ཡ་དྲུང་ཚོ་གི་ཡང་ཕྱིས་པ Doctor གི་ང་ཆ་ལུ་ཆས་མི་གི་སྨན་གི་གོ་ལས་བེ་དེ་སྨན་འདི་ང་ཆས་ཀྱི་ཏིག་ཏིག་བེ་དུས་སྐབས་འདི་ན་ལུ་ང་ཆས་ཀྱི་ས་དེ་འོང་གོ། འདི་གསུམ་པའི་ཟག་དེ་ཇོ་བོ་རུ་བྱེད་པའི་སྤྱིན། ང་བྱེད་རྨིས་ཏེ་ཚུལ་ལུགས་རྣམ་མ་བསམ་མེད་ཀྱི། ཧྥི་བར་ཡང་བྱེད་པ་དྲིལ་བུ་ལྕགས་ཕུད་ཀྱི་སྒོ་ལས་པའི་ང་བྱེད་ཀྱི་འཆད་ལུགས་ད་རེས་ཀྱི་ཆུ་རུ་ཀྱི་ལས་རིམ་ན་ཡང་བྱེད་གྲུ་ཕག་གི་ལས་རིམ་ན་ཉི་མ་གི་ལས་རིམ་ན་ལུས་ངག་གི་འཆད་ལུགས་ཞུགས་ཨིན། བྱེད་ཕམ་སྤུན་ཆེ་དེ་ཚུལ་གྱི་ན་མས་བྱེད་ཀྱི། ཨ་ང་འདི། ད་པོ་ར་ཨ་ནི་གསུམ་པའི་ཐེ་ནོ་མས་སེ་མ་པ་ལེ་ར་བྱེད་ཀྱི་འདི་གསུམ་པའི་རྣོ་འདི་བདུན་ནི་མི། ག་ཅི་མ་སོ་ལར་བུ་རུ་བྱེད་པའི་སྤྱིན། ང་བྱེད་རྨིས་ཏེ་ཚུལ་སེམས་འདི་རྣམ་མ་བསམ་མེད་ཀྱི། ལས་གཞོམ་བྱེད་ཀྱི་རྣོ་བསམ་སྟངས་འདི་གི་བས་རང་གི།

ནས། ན་འབྲེལ་བ་ཟེར་ན་ཟེར་ཞུ་ནི། ད་འཇུག་ར། གླུ་གཞས་ཀྱི་ལས་རིམ་གྱིས་ཕི་དེ་གི་བས་འཇུག་དུ་ནི་ཨི། འཇུག་གི་གླུ་གཞས་དེ་སྙན་སེན་བཀའ་དྲིན་བཅག་ན།

སྐུ་གཟུགས་བཟང་པོ་གཉན་སེ་མི་ཆམ་ད་པིན་སིམ་འདི་ཚོ་ཀ་ར་ལུ་སེ་མི་ཀུན་སྤྱོད་ཀྱི་མཚན་གྱི་ནང་ན་ལས་ར་ཆེ་ཀ་ར་ལུ་རྒྱལ་མ་སི་ད་ཁྲི་འདི་ད་རེབ་ཕྱི་རོལ་གྱི་ལས་རིམ་གྱི་ནང་ཞིང་ཆེ་ཀ་ར་ལུ་ཅན་པོ་ལེགས་སོ་ཡུས་སེ་ཤུ་ནི་ད་རེ་གི་ནང་ན་ལུ་ཆེ་གི་ལུ་རྒྱུ་འདི་ཚོ་ག་གཅིག་སྐུ་ལས་ཤི་ནི་ཨི་ན་འདི་ཚོའི་ཀ་ར་ཆེ་གི་ཧ་གོ་དེ་བས་འོང་ཆེ་ཕམ་པིན་ཆ་འདི་ཚོས་གི་ནམ་མ་སེ་མའི་སེམས་གྱི་ནང་ན་ལས་ར་དོན་ད་ར་ད་རེ་ང་གི་ནམ་མ་སེ་མའི་སྡུག་བསྔལ་ད་གང་ངལ་ན་ལུ་ཡུས་ད་རེ་ང་ཆེ་གི་འདི་ཚོ་མེད་གི

ག་ཅི་མ་སུ་ལ་བོར་བྱེད་པའི་ཕྱིར། འདི་ཨ་ལོ་འདི་རང་གི་རང་གི་སོ་འདི་ཁོ་གི་སྲེག་བཏང་ནི་གི་བསྟན་ལོ་ཡང་ཅོ་མི་བི་མི་བི་བཟོ་ནི་གི་བཏང་ལོ་འདི་ཨ་ལོ་འདི་ཧོམ་ཨི་མེ། ད་ག་ཅི་གི་དོན་དང་ལོ་ཧོམ་མ་སུ་ལ་བོར་བྱེད་པའི་ཕྱིར་འདི་ཨའི་ཨ་ཕ་དང་ཡམ་ཆི་ཇ་འདི་གི་བེ། ཨའི་ཨ་ཕ་འདི་གི་ན་མ་སེ་མེ་འདི་སུ་མེ་གི་སྒྲག་སེ་ལབ་བི་ཡང་ཅི་བེ་སྨན་འདི་ཆུ་མ་ས་སེ་ལབ་ད་དུ་ནི་བེ་འདི་ཨ་ལོ་འདི་གི་སྨན་ས་འདི་ཧོམ་མི་གོ་ལེ་བེ་འདི་ཨ་ལོ་འདི་འདི་མ་སུགས།

ཀྱི་སྟེང་ལས་འདི་སྨི་ཏི་ཀི་འདི་ཨ་ལུ་ཏི་ཀི་སེམས་ཀྱི་ནང་ན་ལས་ར་ན་མ་སམ་མེ་ཀི་ཀྲོག་ཏི་ཡོད་པི་གོ་ལས་པས་འདི་ན་མ་སམ་མེ་ཀི་སྡུག་བསྔལ་དང་བ་ཅན་ཐོབ་པི་ཀི་ཨ་ལུ་ཅི་ཨི་མེ་ད་ཁོ་ཤི་ནི་ཀི་དོན་ལུ་ཁོ་ནག་ཚེ་ནལ་བ་ཇོ་ཡི། དེ་བས་ཇོ་བུ་ད་ལུ་ཉིན་གཅིག་གི་ཚེ་འདི་ཨ་ལུ་ཏི་ཀི

ནུ་མཚོ་མིག་གི་བ་ཟིབ་དེ་གི་ལབ་དེ་འོམ་དར་ལུ་རྒྱལ་དུ་གི་ནོ་ཨིན་ཡིག་དོན་དོ་ར་ངེ་ཨ་ཡིག་ཨ་བ་གི་ང་ལོ་རྣམ་སོ་ལས་ཞབས་ཅི་བེ་བོ་ཨིན་མེ་ང་ང་གི་ར་དེ་སུ་མེ་གི་ལ་ལན་ལས་ཞོམ་ཅི་བེ་མ་ཐ་བ་གོ་བེ་ནི་དེ་གི་ང་ར་གི་སེམས་གི་ར་ཤི་དེ་བེ་ཧོ་མི་གོ་ལ་བེ་དེ་ཨིན་མེ་ནོ་སམ་ཏང་དེ་གི་བེ་ཧོ་ཨིན། འདི་སུ་མེད་ར་སྙན་སེམས་མི་བྱམས་དང་ཕུན་སེམས་འདི་ཚུ་རང་གི། རང་གི་སོ་འདི་ཅབ་གཟེ་ནི་གི་དན་ལུ་ཀན་ཆུ་ལུ་ང་ཆེ་གི་སྨན་ལམ་ཞུགས་གོ་སྨན་ལམ་ཞུགས་དང་ཐུན་འདི་བས་ང་ཆེ་གི་སྤུ་མོ་ས་ཙུག་འདི་གི་བས། ལབ་གཉིས་གཅིག་ཁ་དོམ་འདི་གི་བས་ང་ཆེ་གི་ཀན་ཆུ། ང་ལུ་སྣ་མ་སམ་མེད་གི་བྱིན་རླབས་ཟོ་འདི་སྣ་སེ་འདི་སུ་མེད་གི་སྨན་ལམ་ཞུགས་རུ་ཆེ་བས་བྱིན་ཀན་ཆུ་གི་ང་ཆེ་གི་སྨན་ལམ་འདི་སེ་འདི་གི་བས་སྣའོ། འདི་བས་ནི་འདི་ཀྱི། བྱས་ཀྱི་བམ་པིན་ཆ་དུས་སུ་བྱ་ར་ཏོ་ཚ་དུས་སུ་ཀྱི་ན་མའི་བྱས་ཀྱི་ད་ང་སེམས་ཤི་དུས་ཇོ་མེ་ད་ང་ར་ཀྱི་རང་སེ་ནི་སེ་ནོ་སམ་ཙ་ལེ་པུ་ལེ་ང་བྱས་ཀྱི་ད་ནི་མེའོ་ང་བྱས་དུས་སུ་མེ་ལ་ལན་ཐབ་དུས་ཇོག་རུ་བྱས་ཅིན་ཉན་ཆི་མན་ང་བྱས་ཐོ་རུས་ལུ་ཇོ་ནུས་ཐོབ་ཉན་ཆི་མན་མ་མི་ཀྱི་ཚོན་ཚོ་ན་ལུ་ང་བྱས་ཇོ་ནུས་ཐོབ་ང་བྱས་བ་ན་ཀོ་ལེ་ར་ག་ཏེ་ཇོ་ན་མ་ཤི་བ་ར་རྣམས་སེ་གུ་ཐོམ་དུ་བས་དུས། ད་དགུ་ཐོམ་དེ་བས་མ་ཤེས་པོ་ཤི་བས་ཅིན་ད་རེ་ན་བ་ང་ཅི་གི་ན་འཇའ་ལུ་མ་ལུ་འོང་དེ་ཏཱ་འོམ་ད་ལུ་འདི་ཁ་ལུ་ནམ་མ་སེམས་མེད་གི་ཁ་བསླབ་ད་ལུ་བསླབ་མ་སུབ་ཅི་ལམ་འཇོག་ད་ལུ་ག་དེ་འཇོག་ཡིན་ན་མ་ཤི་བ་ལུ་འདི་ནམ་མ་སེམས་མེད་གི་ཆུ་ལོ་ཐབ་དེ་བས་འཇོག་དེ་འདུག་མེད་ན། ཉིན་གཅིག་གི་ཚེ་ང་ལོས་དེ་བཟུ་མེད་བྱུང་ཅི་དེ་བས་འོ་ད་ལུ་ང་གི་ཀུན་སྤྱོད་ཀི་ཀུམ་དེ་ལུ་འོང་ཤིམ་ད་ལུ་མ། ང་ཀུན་སྤྱོད་ཆ་ར་གི་ཆ་ཞུ་མི་ཅི་ཡིན། ཀུན་སྤྱོད་ཆོས་ཀི་ང་ལུ་ན་མ་སེ་མེ་གི་སེམས་གི་ན་ན་ལ་ར་ང་ཙག་ཏི་བེ་ཡོད་བུ་ཆི་བེ་ཅིན་ཀུན་སྤྱོད་ང་གི་ན་ན་ལུ་ཡུལ་མི་གི་ན་མ་སེ་མེ་གི་ལུ་ལོ་ཁུ་སུ་སུ་གི་ལུ་རྒྱུ་དུས་ཆུ་ང་ལི་ཐ་རིང་སར་དག་དི་དང་སེ་ང་གི་རྨི་ལམ་ཐབ་དི་འོམ་དག་ལུ་ཀུན་སྤྱོད་གི་ལུག་ཤིམ་དག་ལུ་དུ་རུ་ར་ང་གི་བྱང་ན་མི་གི་དི་སུ་མེ་གི་བྱིན་རླབས་དག་ག་ཚོ་དི་ཀུན་སྤྱོད་ང་ལུ་ལོག་དི་ན་ཡིན་དི་སུ་མེ་གཉན་སེ་མི་བྱམས་དག་བུན་སིམ་དི་ཆུ་ན་མེ་རང་གི་སོ་དི།

སྲེག་སྡིག་པའི་ཞིང་ནི་བའི་ཡོས་བུར་བྱེད་བས་ཅིན་དུ་ཚུ་ལས་ཁོ་ག་ར་ལུ། ཁོང་ག་ར་ལུ་ར་བྱི་ལ་སྦོམ་ན། དེ་སྨད་དུ་ཚུ་ཤི་དེ་འཇོ་ནི་མེ་མ་ལུ་ཡང་བྱི་བན་ཁོང་གིས་ལོག་དེ་སེམས་ཁ་ལུ་ན་མ་སེམས་མེ་ལོ་ལོ་ཁེག་དེ་བས། དེ་ཀན་ཅོ་ཆ་ར་གི་ཀ་ཤེས་སོབ་དབང་ཐ་སྟོབ་ཁོང་ག་ར་ལུ་ན། དེ་སྨད་ལམ་དེ་ཡོས་ཤུ་གི་ཚེ་ན་ཤུ་ནི་ཨ་མེན།